རྒྱལ་སྤྱི་དང་རྒྱ་ནག་གི་ནང་ཁོང་གི་ཤུགས་རྐྱེན་ཇེ་ཆེར་ཕྱིན་ཏེ་ནོ་སྦེལ་ཞི་བདེའི་གཟེངས་རྟགས་ཚུན་ཆད་སྤྲོད་དགོས་པའི་བསམ་ཚུལ་འདོན་མཁན་འབྱུང་གི་ཡོད་པ། མཇུག་ཏུ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་གི་ནོ་སྦེལ་ཞི་བདེའི་གཟེངས་རྟགས་ཐོབ་མཁན་ལྕམ། Narges Mohammadi། ཀྱིས་མི་ལོ་བཅུ་ཕྲག་འགའ་ཤས་ཀྱི་རིང། ཨི་རན་གྱི་ནང་བུད་མེད་ཀྱི་ཐོབ་ཐང་གིས་གཙོས་པའི་འགྲོ་བ་མིའི་ཁེ་དབང་བརྩོན་ལེན་གྱི

དམིགས་བསལ་སྐུ་མགྲོན་དུ་ཨོ་གླིང་ས་གནས་ཀྱི་བོད་མི་མང་སྤྱི་འཐུས་དེ་བཞིན་རྒྱ་རིགས་འབྲེལ་མཐུད་པ་དང་ཨོ་གླིང་རྒྱལ་ཡོངས་བོད་རིགས་མཐུན་ཚོགས་ཁག་བདུན་ནས་ཚོགས་གཙོ་དང་རྒྱུན་ལས་གཅིག་བཅས་མཉམ་ཞུགས་གནང་ཡོད། ཐེངས་འདིའི་ཚོགས་འདུ་གི་ཐོག་འདས་པའི་ལོ་གཉིས་ཀྱི་ནང་རྒྱལ་ཡོངས་བོད་རིགས་སྤྱི་མཐུན་ཚོགས་པ་གི་འགན་འཛིན་ལྷན་ཚོགས་ཀྱི་ངོས་ནས་ལས་དོན་གནང་ཕྱོགས་ཀྱི་ཐོག་ལ་བསྐྱར་ཞིབ་དང་ལས་དོན་མཇུག་སྐྱོང་དགོངས་ཚུལ་བསྡུ་ལེན་གནང་ཡོད་པ་མ་ཟད། མ་འོངས་པ་གི་ལོ་གཉིས་ཀྱི་ནང་གི་ལས་དོན་སྤེལ་ཕྱོགས་ཀྱི་སྐོར་ལ་གྲོས་བསྡུར་གནང་རྒྱུ་མ་ཟད། ཚོགས་འདུ་གི་གྲོས་ཆོད་ཁག་གཏན་འབེབས་དང་ཚོགས་བཅར་བ་ཡོངས་ནས་མཚན་རྟགས་འགོད་རྒྱུ། དེ་བཞིན་ཨོ་གླིང་རྒྱལ་ཡོངས་བོད་རིགས་སྤྱི་མཐུན་ཚོགས་པ་གི་སྐབས་བདུན་པ་གི་ཚོགས་གཙོ་དང་དྲུང་ཆེ་གཉིས།

འདི་ལོ་གི་ཕྱི་ཟླ་དགུ་བ་གི་ནང། རྒྱ་ནག་རྒྱལ་ཡོངས་སུ། ཏོག་དབྱིབས་ནད་ཡམས་ཀྱི་རྐྱེན་གྱིས་མི་གྲངས་བཞི་བཅུ་ཞེ་ལྔ་རྐྱེན་འདས་སུ་ཕྱིན་ཡོད་པའི་གནས་ཚུལ་ཐོན་ཡོད། རྒྱ་ནག་གི་ནད་ཡམས་སྟངས་འཛིན་དང་སྔོན་འགོག་ལས་ཁུངས་ཀྱིས་གནས་ཚུལ་སྤེལ་བའི་ནང། འདི་ལོ་གི་ཕྱི་ཟླ་དགུ་བའི་ཚེས་གཅིག་གི་ཉིན། རྒྱ་ནག་རྒྱལ་ནང་དུ། ཏོག་དབྱིབས་ནད་ཡམས་ཕོག་མཁན་མིའི་གྲངས་ཀ། གཅིག་ཁྲི་གཅིག་སྟོང་དྲུག་བརྒྱ་ར་ཉི་ཤུ་རྩ་དགུ་ཙམ་བྱུང་འདུག་ལ། ནད་པ་དེ་ཚོ་ཡང། ཏོག་དབྱིབས་རིམས་ནད་གསར་པ། Omicron། ཞེས་པ་ནས་བྱུང་བའི་འབུ་སྲིན་གྱི་རིགས་མི་འདྲ་བ། དགུ་བཅུ་གོ་དྲུག་ཡོད་པ་དེ་དག་གི་ཁོངས་ནས་འབུ་སྲིན་གཙོ་བོ་གསུམ། BB གཅིག་གྲངས་ཆུང་དགུ་དང། XBB གཅིག་གྲངས་ཆུང་ཉི་ཤུ་རྩ་གཉིས། དེ་བཞིན XBB གཅིག་གྲངས་ཆུང་བཅུ་དྲུག་ལ་རྐྱེན་གྱིས་ནད་ཡམས་དེ་འགོས་པ་ཟིག་རེད། འདི་ལོ་གི་ཕྱི་ཟླ་དགུ་བའི་ཚེས་གཅིག་གི་བར་རྒྱ་ནག་རྒྱལ་ཡོངས་སུ Omicron ཞེས་པའི་ཏོག་དབྱིབས་རིམས་ནད་འགོས་པའི་མིའི་གྲངས་ཀ་གཅིག་འབུམ་གཅིག་ཁྲི་དྲུག་སྟོང་ལ་འཕར་ཡོད་པས་ནད་པ་ཚོ་ལ་བརྟག་དཔྱད་བྱས་པ་དང་བཅོས་ཐབས་བྱས་པ་ནས་ཤེས་རྟོགས་བྱུང་བ་ཟིག་རེད། Omicron ཞེས་པའི་ཏོག་དབྱིབས་རིམས་ནད་འགོས་པའི་གྲངས་འབོར་མཐོ་ཤོས་དེ་ཕྱི་ཟླ་དགུ་བ་གི་ཚེས་བཅོ་བརྒྱད་ཀྱི་བར་གཅིག་འབུམ་བདུན་ཁྲི་བདུན་སྟོང་གི་བར་འཕར་བ་དང་དེ་ནས་རིམ་བཞིན་གྲངས་འབོར་ཉུང་དུ་ཕྱིན་ནས་ཕྱི་ཟླ་དགུ་བ་གི་ཚེས་སུམ་ཅུ་གི་བར Omicron ཞེས་པ་ན་བའི་མིའི་གྲངས་འབོར་དེ་བཞིན་གཅིག་འབུམ་བཞི་ཁྲི་གཅིག་སྟོང་ཆགས་འདུག་སྤྱིར་འཛམ་གླིང་ཐོག་ནད་ཡམས་དེའི་གནོད་པ་ཇེ་ཆུང་དུ་ཕྱིན་པ་དང་ཕན་ཚུན་གྱི་བར་ལ་འགྲོ་སྐྱོད་བྱེད་མཁན་ཚོས་གནམ་གྲུ་སོགས་ནས་ཁ་ཐུམ་ཀྱང་མ་བརྒྱབ་པའི་མི་རྣམས་ཀྱིས་ནད་ཡམས་དེ་ལ་ད་ཆ་སྣང་མེད་དུ་གཏོང་གི་འདུག་འོན་ཀྱང་རྒྱ་ནག་ནང་ཕྱི་ཟླ་དགུ་བ་གི་ནང་མི་གྲངས་བཞི་བཅུ་ཞེ་ལྔ་ཤི་རྐྱེན་ཡང་ནད་ཡམས་དེ་ཡིན་འདུག། རྒྱ་གར་གྱི་སྲིད་བློན་ན་རེན་དྲ་མོ་དྷི་གིས་བལ་ཡུལ་ལ་བརྡ་ལན་སོགས་གང་ཡང་མ་གནང་བར་བལ་ཡུལ་རང་གི་ས་ཁོངས་ཡིན་པར་ངོས་འཛིན་བྱས་པའི་ཁ་ལ་ཕ་ནི་ཞེས་པའི་མཐའ་མཚམས་ས་ཁུལ་དུ་ཡོད་པའི་ལྷ་ཁང་ཞིག་ལ་གཟའ་ཕུར་བུ་གི་ཉིན་ཕེབས་པའི་གནད་དོན་གྱི་ཐད་ལ་བལ་ཡུལ་གྱི་གྲོས་ཚོགས་འཐུས་མི་ཚོས་བགྲོ་གླེང་བྱས་པའི་གནས་ཚུལ་ཐོན་ཡོད་སྐད། རྒྱ་གར་གྱི་སྲིད་བློན། མུ་དྷི་གིས། ལོ་བཅུ་ཕྲག་མང་བོའི་རིང། རྒྱ་གར་གྱི་དབང་དུ་འདུས་པ་དང། བལ་ཡུལ་གྱིས་རང་ཉིད་ཀྱི་ས་ཁོངས་དུ་ངོས་འཛིན་བྱེད་བཞིན་པའི། ཀ་ལ་པ་ནི་ཞེས་པར་ཡོད་པའི་ཧིན་རྡུ་གྱི་ལྷ་ཁང་གཟིགས་པར་ཕེབས་པར། Pushpa Kamal Dahal གྱིས་སྣེ་ཁྲིད་པའི་བལ་ཡུལ་གཞུང་འཛིན་གྱིས

Parvati Kunda ཞེས་པར་ཕེབས་པ་མ་ཟད། པི་ཐོ་ར་གྷར་དང། གུན་ཇི་ཞེས་པའི་ས་གནས་མི་མང་རྣམས་དང་མཇལ་འཕྲད་བཀའ་མོལ་གནང་འདུག་ལ། ས་ཁུལ་དེ་དག་ནི་དེ་སྔ་ནས་བལ་ཡུལ་གྱི་ས་ཁོངས་ཡིན་པར་བརྗོད་འདུག་ལ། ཕྱི་ལོ་ཉིས་སྟོང་ཉི་ཤུ་ཐམ་པ་གི་ལོར་བལ་ཡུལ་གྱིས་ས་ཁྲ་གསར་པ་ཞིག་བཏོན་པའི་ནང། Limpiya། དྷུ་ར་དང་ཀ་ལ་པ་ནི་གུན་ཇི་དང། ན་བྷི་ཁུ་ཊི་དེ་བཞིན་ལི་པུ་ལེཁ་གི་ས་གནས་ཁག་བལ་ཡུལ་གྱི་ས་ཁོངས་ཡིན་པར་སྟོན་འདུག་ཡིན་ན་ཡང་རྒྱ་གར་གྱིས་ས་ཁུལ་དེ་དག་རྒྱ་གར་གྱི་ཁོངས་གཏོགས་ཡིན་ལུགས་ནན་བརྗོད་གནང་སྟེ་རང་གི་དམག་མི་ཡང་ས་ཁུལ་དེ་དག་གི་ནང་འགྲེམས་འཇོག་བྱས་འདུག་དྷར་ཆུ་ལ་གི་རྫོང་ཁོངས་ནས་ཨེ་རོན་ཇོ་ཤི་ལགས་ཀྱིས་གོང་གི་གནད་དོན་གྱི་སྐོར་རྒྱ་གར་གྱི་འབྲེལ་ཡོད་མི་སྣར་བཤད་རྒྱུའི་ཐབས་ཤེས་བྱས་ཀྱང་ཁོང་ཚོས་ཡ་ལན་གང་ཡང་མ་བྱུང

དེ་ནི་ཁོང་སྒེར་གྱི་གཟིགས་སྐོར་ཞིག་ཡིན་དུས་བལ་ཡུལ་གཞུང་ལ་བཤད་མ་བཤད་ཁོ་རང་གི་རང་དབང་རེད་ཅེས་བརྗོད་འདུག་ཡང་བལ་ཡུལ་གྲོས་ཚོགས་འཐུས་མི་གཞན་ཞིག་གིས་ཀྱང་རྒྱ་གར་གྱི་སྲིད་བློན་མུ་དྷི་གིས་བལ་ཡུལ་ལ་བརྡ་ལན་སོགས་གང་ཡང་མ་སྤྲད་པར་གོང་གི་ས་ཁུལ་དེ་ལ་ཕེབས་པ་དེ་ནི་ཕྱི་འབྲེལ་གྱི་ལམ་སྲོལ་དང་མ་མཐུན་པ་ཞིག་ཡིན་ཞེས་སྐྱོན་བརྗོད་བྱས་འདུག།

རྒྱ་ནག་ནང་ཏོག་དབྱིབས་ནད་ཡམས་བཅུ་དགུ་པའི་འགོས་ཁྱབ་ལ་བཀག་འགོག་གི་ཆེད་ཁྱིམ་སྡོད་བཀའ་རྒྱ་བཀྲམ་སྟེ་དམ་དྲག་ཤུགས་ཆེ་གི་དབང་གིས་མི་མང་རྣམས་ཐབས་ཟད་འུ་ཐུག་ཏུ་གྱུར་བ་དང། ལྷག་པར་སྤྱི་ལོ་ཉིས་སྟོང་ཉེར་གཉིས་ལོ་གི་ཟླ་བ་བཅུ་བ་གི་ཚེས་པ་བཅུ་གསུམ་གྱི་ཉིན་མ་རྒྱ་ནག་རྒྱལ་ཡོངས་མི་མང་འཐུས་མི་ཚོགས་ཆེན་སྐབས་ཉི་ཤུ་པ་འཚོགས་ཏེ། ཁྲིམས་འགལ་གྱི་ལམ་ནས་རྒྱ་ནག་སྲིད་འཛིན་ཞི་ཅིན་ཕིང་གི་དབང་ཆ་བསྐྱར་དུ་འཛིན་རྒྱུའི་སྲ་བརྟན་གྱི་ཆེད་དུ་འཆར་འགོད་བྱེད་བཞིན་པ་གི་སྐབས་ཐོག་དེར། རྒྱ་ནག་གི་ལས་འགུལ་བ་ཕུང་ལི་ཧྥ་ལགས་ནས་རྒྱ་ནག་རྒྱལ་ས་པེ་ཅིང་གི་ཟམ་པ་ཞིག་གི་སྟེང། རྒྱ་ནག་སྲིད་འཛིན་ཞི་ཅིན་ཕིན་ནི་སྲིད་དབང་སྒེར་གཅོད་པ་དང་རྒྱལ་ཚོང་པ་ཡིན་པས་སྲིད་འཛིན་གྱི་གོ་ས་ནས་རྩ་དགོངས་གཏོང་དགོས་པ་སོགས་ཀྱི་འཕྲེད་དར་བརྐྱངས་པར་བརྟེན་དུས་ཚོད་ཧ་ཅང་ཛ་དྲག་གི་སྐབས་དེར་ངོ་རྒོལ་བྱུང་བར་རྒྱལ་སྤྱི་དང་རྒྱ་ནག་གི་ནང་སྐད་གྲགས་ཆེན་པོ་བྱུང་སྟེ། ལས་འགུལ་བ་ཁོང་འཕྲལ་དུ་འཛིན་བཟུང་བཙན་ཁྲིད་བྱས་པས་ད་ལྟའི་བར་ལོ་གཅིག་ཧྲིལ་བོ་འཁོར་ཡོད་ནའང་ཁོང་གི་བདེ་འཇགས་དང་གར་ཡོད་ཀྱི་གནས་ཚུལ་གསལ་ཁ་མེད་པ་རེད་དེ། ཁོང་གི་ལས་འགུལ་གྱི་ཤུགས་རྐྱེན་གྱིས་རྒྱ་ནག་ནང་དམངས་གཙོའི་ལས་འགུལ་དང་ཤོག་བུ་དཀར་པོའི་ལས་འགུལ་སོགས་བྱུང་བ་མ་ཟད། རྒྱལ་སྤྱིའི་སྲིད་དོན་པ་ཚོའི་ནང་ཁོང་ལ་ནོ་བེལ་ཞི་བདེའི་གཟེངས་རྟགས་ཕུལ་དགོས་པ་གི་བསམ་འཆར་འདོན་མཁན་ཀྱང་ཡོང་གི་ཡོད་སྐོར་བོད་གནས་དང་འགྲོ་བ་མིའི་ཐོབ་ཐང་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ནས་འགྲེལ་བརྗོད་གནང་གི་འདུག། རྒྱ་ནག་དམར་ཤོག་གི་ལྷག་པར་དུ་ཞི་ཅིན་ཕིན་གཙོས་ཀྱི་རྒྱ་ནག་དམར་ཤོག་གི་དབང་འཛིན་དེ་ལ་ངོ་རྒོལ་བྱས་ནས་མང་གཙོའི་སྒོ་དབྱེ་ཕྱོགས་ལས་དགོས་ཟེར་ཡ་གི་ལྟ་བ་དེ་ཐོན་ཡ་དེ་གིས་ད་རྒྱ་ནག་ནང་ལ་ཤུགས་རྐྱེན་ཆེན་པོ་བཞག་པ་རེད།

ད་ལྟ་ངོ་རྒོལ་བྱེད་མཁན་རྒྱ་མི་འདི་ལ་ཨ་ནི་ཅིག་ནོ་བེལ་ཞི་བདེའི་གཟེངས་རྟགས་སྤྲད་དགོས་བ་རེད་ཟེར་ཡ་གི་འབོད་སྐུལ་བྱེད་ཡ་ལ་སོགས་པ་ཨ་ནི་དེ་འདྲ་གི་གནས་སྟངས་ཅིག་ཆགས་ནས་ཡོད་རེད། གཞན་ཡང་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པ་གི་ཨེ་ཤེ་ཡ་གི་ཡན་ལག་གི་འགན་འཛིན་ཨེ་ལིན་ཕེར་སོན་ལགས་ནས་ཀྱང། རྒྱ་ནག་གི་ལས་འགུལ་བ་ཕིན་ལི་ཧྥ་ལགས་ནས་ངོ་རྒོལ་དེ་ལ་བརྟེན་ནས་ལས་འགུལ་མང་པོ་ལུ་གུ་རྒྱུད་དུ་བྱུང་སྟེ། རྒྱ་ནག་གི་གཞོན་སྐྱེས་ཚོ་དང་ཡུ་གུར་བོད་མི་བཅས་ལའང་སེམས་ཤུགས་ཆེན་པོ་འཕར་བ་གི་སྐོར་ཡང་འགྲེལ་བརྗོད་གནང་གི་འདུག།

ད་དེ་མ་ཚད་ཅིག་རྒྱ་ནག་དམར་ཤོག་གཞུང་ལ་ངོ་རྒོལ་བྱས་ན་ལྷག་པར་དུ་ཞི་ཅིན་ཕིང་ལ་ངོས་ཟིན་ཐེབས་པའི་ངོ་རྒོལ་བྱས་ཏེ་ཧ་ཅང་ཅང་ཡིན་ད་ཡིན། ཡིན་ན་ཡང་ཅིག་རྒྱ་ནག་དམར་ཤོག་གི་ཁྲིམས། རྩ་ཁྲིམས་དང་གཙོ་བོའི་བཅའ་ཁྲིམས་ཀྱི་ནང་ལོགས་གི། གི་གཏན་འབེབས་བྱེད་རྒྱུ་དེ་ཚོ་ལག་བསྟར་བྱེད་དགོས་བ་རེད་ཟེར་ཡ་གི་དེ་འདྲ་འབོད་སྐུལ་བྱེད་མཁན་གྱི་ཁྲིམས་རྩོད་པ་མང་པོ་ཞིག་འཇུ་བཟུང་བྱེད་ཀྱི་ཡོད་ཡ་དང་ཨ་ནི། ཨ་ནི། བཀག་ཉར་བྱས་ཡོད་ཡ་དང་གར་སོང་ཆ་མེད་གར་སོང་ཆ་མེད་བྱས་ཡོད་ཡ་དང་དེ་ཚོ་ལ་རྦད་དེ་རྡུང་རྡེག་ཤུགས་ཆེན་པོ་བྱེད་ཀྱི་ཡོད་ཡ་དེའི་གི་སྒང་ནས། ཨ་ནི་རྒྱ་ནག་དམར་ཤོག་གི་དབང་སྒྱུར་འོག་ནས་སོ་སོ་གི་ཐོབ་ཐང་རྩོད་ཡ་དང། སོ་སོ་གི་ཐོབ་ཐང་རྩོད་ཡ་དང་ཨ་ནི་མི་མང་གི་ཐོབ་ཐང་དང་ཨ་ནི་ཁྲིམས་ཀྱི་ཐོབ་ཐང་རྩོད་ཡ་དེ་ཚོ་ཧང་སང་ཡ་དཀའ་ལས་ཁག་པོ་ཡིན་པ་དེ་ད་ང་ཚོས་སྤྱིར་བཏང་དེའི་གི་ཉམས་མྱོང་དེ་ད་བོད་པ་ཚོར་ཉམས་མྱོང་ཟབ་ཤིང་འདྲ་བོ་ཆགས་ཡོད་བ་རེད་བསམ་གི་འདུག། ལས་འགུལ་བ་ཕིན་ལི་ཧྥ་ལགས་ཀྱིས་འཕྲེད་དར་གཞན་ཞིག་གི་སྟེང། ང་ཚོ་ལ་ཟ་མ་དགོས་བ་ལས་ནད་དུག་བརྟག་དཔྱད་མི་དགོས། རང་དབང་དགོས་བ་མ་གཏོགས་ཁྱིམ་སྡོད་བཀའ་རྒྱ་མི་དགོས། ང་ཚོར་བརྩི་བཀུར་དགོས་པ་ལས་མགོ་སྐོར་མི་དགོས། བཅོས་བསྒྱུར་དགོས་པ་མ་གཏོགས་རིག་གནས་གསར་བརྗེ་མི་དགོས། འོས་ཤོག་འཕེན་རྒྱུ་དགོས་པ་མ་གཏོགས་དབུ་ཁྲིད་ཆེན་པོ་དགོས་དོན་མེད། ང་ཚོ་མི་སེར་བྱ་འདོད་ཡོད་མ་གཏོགས་བྲན་གཡོག་བྱ་འདོད་མེད་ཅེས་ཀྱང་འཁོད་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་འབད་ཡིན། རྒྱ་ནག་གཞུང་གིས་རྒྱུད་གཅིག་ལམ་གཅིག་གི་ལས་གཞི་འགོ་བཙུགས་ནས་ལོ་བཅུ་འཁོར་བའི་དུས་དྲན་གྱི་དགའ་སྟོན་དང་འབྲེལ་ཕྱི་ཟླ་བཅུ་པའི་ཚེས་བཅུ་བདུན་ནས་བཅོ་བརྒྱད་ཀྱི་བར་ལྷན་ཚོགས་དེའི་ཐོག་རྒྱལ་ཁབ་བརྒྱ་ར་སུམ་ཅུ་ཙམ་གྱི་སྐུ་ཚབ་གདན་ཞུ་གནང་ཡོད་པ་དང། དེའི་ནང་མི་མང་པོ་ཞིག་གི་དོ་སྣང་བྱེད་ཡུལ་ལ་སྐུ་མགྲོན་གལ་ཆེ་ཤོས་དེ་རུ་ཤི་ཡ་གི་སྲིད་འཛིན་ཕུ་ཊིན་ཆགས་ཡོད། ཞི་ཅིན་ཕིང་གིས་རྒྱུད་གཅིག་ལམ་གཅིག་ནི་རྒྱ་ནག་གཅིག་པུ་གི་དཔལ་འབྱོར་ཁེ་ཕན་དང་ས་བབ་དང་འབྲེལ་བའི་ཆབ་སྲིད་དང་དམག་དོན་མཉམ་འབྲེལ་ཞིག་མིན་པར་རྒྱལ་ཁབ་ཚང་མ་གི་དཔལ་འབྱོར་ཁེ་ཕན་སྒྲུབ་རྒྱུ་གི་ཆེད་དུ་ཡིན་ཟེར་གྱི་ཡོད་མོད། འོན་ཀྱང་གནད་དོན་དབྱེ་ཞིབ་པ་ཚོས་རྒྱུད་གཅིག་ལམ་གཅིག་གི་ལས་གཞི་དེ་རྒྱ་ནག་གིས་རྒྱལ་སྤྱི་གི་དང་བླངས་དཔལ་འབྱོར་དང་འཐབ་ཇུས་རང་བཞིན་གྱི་ཤུགས་རྐྱེན་ཇེ་ཆེར་གཏོང་ཐབས་ཀྱི་ཆེད་དུ་དམིགས་པ་རེད་ཟེར་དཔྱད་བརྗོད་ཀྱི་ཡོད། གནས་ཚུལ་ལྟར་ན། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་བཞི་པའི་བར། རྒྱུད་གཅིག་ལམ་གཅིག་གི་ལས་གཞི་དང་མཉམ་འབྲེལ་བྱེད་རྒྱུ་གི་བསམ་འཆར་ཡིག་ཆ་ལ། མིང་རྟགས་འགོད་མཁན་རྒྱ་ནག་དང་རུ་ཤི་ཡ་གིས་གཙོས་པའི་རྒྱལ་ཁབ། བརྒྱ་ར་བཞི་བཅུ་ཞེ་དགུ་བྱུང་ཡོད་ཅིང། གླིང་ཕྲན་ཚང་མ་གི་ནང་ང་ཁྱབ་ཡོད།

རྒྱ་ནག་ལ་བརྟེན་རྒྱུ་ཆེ་དྲགས་པའི་རྐྱེན་གྱིས་གང་ཅིའི་ཐད་ནས་མཉམ་འབྲེལ་མ་ཡིན་སྟབས། དེ་ལ་ཡང་སྐྱོན་ཆ་ཟིག་ཡོད་པའི་སྐོར་ར་ཤི་ཡ་གི་ཆབ་སྲིད་ཚན་རིག་པ་ཁོན་སི་ཐན་ཐིན་གྱིས་བརྗོད་འདུག་ར་ཤི་ཡས་ཡུག་ཁེ་རེན་གྱི་ཐོག་ལ་བེད་སྤྱོད་གཏོང་ཕྱིར་བྱང་ཀོ་རི་ཡ་གིས་ར་ཤི་ཡ་ལ་དམག་དོན་ཡོ་ཆས་འབོར་ཆེན་ཟིག་མཁོ་སྤྲོད་བྱེད་ཀྱི་ཡོད་པའི་སྐོར་ཨ་མི་རི་ཀས་བྱང་ཀོ་རི་ཡ་ལ་སྐྱོན་འཛུགས་བྱས་ཡོད་སྐད། སྦི་སྦི་སི་གསར་ལས་ཁང་གིས་དེ་རིང་གནས་ཚུལ་སྤེལ་བ་ལ་གཞིགས་ན་ཨ་མི་རི་ཀའི་རྒྱལ་ཡོངས་བདེ་སྲུང་ལས་ཁུངས་ཀྱི་མགྲིན་ཚབ་པ་ཇཱང་ཁར་པེ་ལགས་ཀྱིས

བྱང་ཀོ་རི་ཡ་གི་གཙོ་འཛིན་ཟླ་བ་སྔོན་མའི་ནང་ར་ཤི་ཡ་ལ་ཕྱིན་ནས་ར་ཤི་ཡ་དང་དམག་དོན་གྱི་ཐད་ལ་མཉམ་འབྲེལ་བྱ་རྒྱུ་གི་གྲོས་བསྡུར་བྱས་འདུག་ར་ཤི་ཡས་ཡུག་ཁི་རན་ལ་དྲག་པོའི་བཙན་འཛུལ་བྱས་པ་ནས་བཟུང་འགས་རྫས་དང་མེ་ཤུགས་འཕུར་མདེལ་སོགས་དྲག་པོའི་ཡོ་ཆ་ཧ་ཅང་མང་བོ་ཟིག་བེད་སྤྱོད་བྱེད་བཞིན་པའི་རྐྱེན་གྱིས་དམག་དོན་ཡོ་ཆས་ཁག་རིམ་བཞིན་ཇེ་ཉུང་དུ་འགྲོ་བཞིན་པའི་རྐྱེན་གྱིས་རང་གི་མཐུན་ཕྱོགས་རྒྱལ་ཁབ་གྲོགས་མེད་ཁེར་རྐྱང་ཡིན་པའི་སྒེར་གཅོད་དབང་འཛིན་ལམ་ལུགས་དང་དམར་པོའི་རྒྱལ་ཁབ་བྱང་ཀོ་རི་ཡ་གི་དམག་དོན་ཡོ་ཆས་མཁོ་སྒྲུབ་ཀྱི་ཆེད་དུ་དོན་གཉེར་བྱེད་ཀྱི་ཡོད། གནད་དོན་དབྱེ་ཞིབ་པ་འགའ་ཟིག་གིས་བྱང་ཀོ་རི་ཡ་གི་དབུ་ཁྲིད་ཁེམ་ཇོང་ཨན་ལ་གོ་མཚོན་ལག་ཆ་ཧ་ཅང་གི་མང་བོ་ཡོད་རུང་བྱང་ཀོ་རི་ཡ་ལ་ཐོན་ཁུངས་ཞན་པའི་རྐྱེན་གྱིས་གོ་མཚོན་ལག་ཆ་མང་བོ་ཟིག་ར་ཤི་ཡ་ལ་མཁོ་སྤྲོད་བྱེད་འདོད་མེད་པའི་སྐོར་གནད་དོན་དབྱེ་ཞིབ་པ་འགས་བརྗོད་ཡོད། ཨ་མེ་རི་ཁའི་རྒྱལ་ཡོངས་བདེ་སྲུང་ལས་ཁུངས་ཀྱི་མགྲིན་ཚབ་པ John Kirby ལགས་ཀྱིས། བྱང་ཀོ་རི་ཡ་གིས་ར་ཤི་ཡ་ལ་གོ་མཚོན་ལག་ཆ་ཅི་ཞིག་མཁོ་སྤྲོད་བྱས་ཡོད་མེད་གསལ་ཁ་བཏོན་མེད་ན་ར། ར་ཤི་ཡས་བྱང་ཀོ་རི་ཡ་ནས་མེ་ཤུགས་འཕུར་མདེལ་སོགས་ཉོས་པར་ཡིད་ཆེས་བྱ་གི་ཡོད།

ད་ལྟ་ཨི་རན་གྱི་བཙོན་དུ་ལོ་བཅུ་དྲུག་གི་ཁྲིམས་ཆད་འཁུར་བཞིན་པའི་བུད་མེད་ཐོབ་ཐང་བརྩོན་ལེན་པ་དང་གསར་འགོད་པ་ལྕམ་ནར་གྷི་སི་མོ་ཧམ་མ་དི་ལགས་སུ་ཕུལ་རྒྱུ་ཡིན་པ་གསལ་བསྒྲགས་གནང་ཞིང། སྐབས་དེར་ནོ་སྦེལ་གཟེངས་རྟགས་དཔྱད་འདེམས་ཚོགས་ཆུང་གི་ཚོགས་གཙོ་སྦེ་རི་རེས་ཨན་དྲེ་སིན་ལགས་ཀྱིས་ཐོག་མར Persian སྐད་ནང།

ནོར་ཝེའི་ནོ་སྦེལ་གཟེངས་རྟགས་དཔྱད་འདེམས་ཚོགས་ཆུང་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ནོ་སྦེལ་ཞི་བདེའི་གཟེངས་རྟགས་དེ་ནར་གྷི་སི་མོ་ཧམ་མ་དི་ལགས་སུ་ཕུལ་ཏེ་ཁོང་གིས་ཨི་རན་ནང་གཉའ་གནོན་མྱོང་བཞིན་པའི་བུད་མེད་རྣམས་ཀྱི་ཆེད་དུ་འཐབ་རྩོད་གནང་བ་དང་དེ་བཞིན་ཁོང་གིས་འགྲོ་བ་མི་ཚང་མའི་ཆེད་དུ་འགྲོ་བ་མིའི་ཐོབ་ཐང་དང་རང་དབང་བརྩོན་ལེན་ཐད་ཕྱག་ལས་གནང་བར་ཆེ་བསྟོད་ཆེད་ཡིན་ཞེས་མུ་མཐུད་དུ།
ཁོང་གིས་བློ་སྟོབས་ཆེན་པོའི་ངང་འཐབ་རྩོད་གནང་བར་མི་སྒེར་གྱི་བློས་གཏོང་ཡང་ཆེན་པོ་གནང་ཡོད་པ་རེད་ཅེས་ཨི་རན་གཞུང་གིས་སྔ་རྗེས་སུ་ཐེངས་བཅུ་གསུམ་ལ་མོ་ཧམ་མ་དི་ལགས་འཛིན་བཟུང་དང་ཐེངས་ལྔ་ལ་ནག་ཉེས་བཙུགས་ཏེ་ཁྱོན་བསྡོམས་མི་ལོ་སུམ་ཅུ་སོ་གཅིག་རིང་བཙོན་འཇུག་ཐེབས་མྱོང་བ་དང་ལྕག་ཚན་གཞུ་རྡུང་ཐེངས་བརྒྱ་ར་ལྔ་བཅུ་ང་བཞི་མྱང་བ་སོགས་འགྲེལ་བརྗོད་གནང་ནས་ད་ལྟ་དགུང་ལོ་ལྔ་བཅུ་ང་གཅིག་ཡིན་པའི་ལྕམ་ནར་གེ་སི་མོ་ཧམ་མ་དི་ལགས་ཀྱིས་འདས་པའི་ལོ་སུམ་ཅུ་ལྷག་གི་རིང་ཨི་རན་ནང་གི་བུད་མེད་ཚོའི་ཐོབ་ཐང་གཙོ་བྱས་པའི་འགྲོ་བ་མིའི་ཐོབ་ཐང་དང་སྲོག་ཐོག་ཉེས་ཆད་མེད་པར་བཟོ་ཐབས་ཆེད་འཐབ་རྩོད་གནང་བར་བསྔགས་བརྗོད་གནང་ཡོད། དེ་བཞིན་གོང་ཞུས་བུད་མེད་དང་ཚེ་སྲོག་རང་དབང་ཞེས་པ་དེ་ནི་ཨི་རན་ནང་བུད་མེད་ཚོའི་རང་དབང་རྩོད་ལེན་གྱི་ངོ་རྒོལ་ལས་འགུལ་སྐབས་ཀྱི་བརྗོད་ཚིག་གཙོ་བོ་དེ་ཡིན་པ་རེད།

ཨི་རན་དང་ས་ཁུལ་གཞན་དག་ཏུ་བུད་མེད་དང་བྱིས་པ་རྣམས་ཀྱི་ཐོབ་ཐང་ཆེད་གནོན་ཤུགས་ཆེན་པོ་འཕྲད་བཞིན་པ་དང་བུད་མེད་ཀྱི་ཐོབ་ཐང་སྲུང་སྐྱོབ་དང་བརྩོན་ལེན་གནང་མཁན་ཚོའི་ཐོག་དྲག་གནོན་གྱི་གནོད་འཚེ་ཕོག་བཞིན་པ་གསལ་འདེབས་གནང་ཡོད་པ་རེད། དེ་བཞིན་གནས་ཚུལ་ནང་བརྗོད་ན་ལྕམ་ནར་སྒེ་སི་མོ་ཧན་མེ་ཏི་ལགས་ཀྱིས་འདས་པའི་མི་ཚེའི་ནང་ཐེངས་བཅུ་ཕྲག་ཁ་ཤས་ལ་འཛིན་བཟུང་ཐེབས་མྱོང་བ་དང་ཕྱི་ལོ་ཉིས་སྟོང་བཅུ་གཉིས་ལོ་ནས་བཟུང་ཁོང་གོང་ཞུས་ཨེ་ཝན་བཙོན་ཁང་དེར་ཐེངས་གསུམ་འཇུག་མྱོང་ཡོད་པ་དང་ལོ་བཅོ་ལྔའི་རིང་ཁྱོ་ག་དང་ཐུག་འཕྲད་བྱེད་དུ་བཅུག་མེད་པ་དང་ལོ་བདུན་གྱི་རིང་བུ་ཕྲུག་གཉིས་དང་ཐུག་འཕྲད་བྱེད་དུ་བཅུག་མེད་པ་རེད། ཁོང་ལ་གཟེངས་རྟགས་ཐོབ་རྗེས་ད་ལྟ་ཧྥ་རན་སིའི་ནང་བཙན་བྱོལ་དུ་ཡོད་པའི་ཁོང་གི་བཟའ་ཟླ་དང་ཨི་རན་གྱི་གསར་འགོད་པ་ཐ་གེ་ར་ཧན་མ་ནི་ལགས་དང་ཁོང་གི་བུ་དང་བུ་མོ་མཚེ་མ་གཉིས་ནས་ལྕམ་མོ་ཧན་མེ་ཏི་ལགས་མྱུར་དུ་གློད་བཀྲོལ་གཏོང་དགོས་པའི་འབོད་སྐུལ་དང་བཅས་ཁོང་གི་བཟའ་ཟླ་སྐུ་ཞབས་ར་ཧན་མ་ནི་ལགས་ནས་ནིའུ་ཡོག་དུས་བབ་ལ་གསུང་དོན། ཁོང་གི་བཟའ་ཟླ་ནར་སྒེ་སི་ལ་གཟེངས་རྟགས་འདི་ཐོབ་པར་དགའ་སྤྲོ་སྐྱེ་བ་གསུངས་ནས་གཟེངས་རྟགས་འདི་གསལ་བསྒྲགས་དུས་སུ་བུད་མེད་དང་ཚེ་སྲོག་རང་དབང་ཞེས་པའི་འབོད་ཚིག་གི་ཐོག་ནས་མགོ་བརྩམས་ཡོད་པས་འདི་ལོའི་གཟེངས་རྟགས་འདི་ནི་ཨི་རན་ནང་སྤྱི་འབངས་ཀྱི་རང་དབང་དང་དམངས་གཙོ་བརྩོན་ལེན་གནང་མཁན་ཡོངས་ལ་སྤྲད་པ་དང་ནར་སྒེ་སི་ནི་དེ་དག་ཁྲོད་ཀྱི་གཅིག་རེད་ཅེས་བསྔགས་བརྗོད་གནང་འདུག།

དེ་བཞིན་ཨི་རན་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཇེ་བཟང་ལ་འགྲོ་བའི་ཉིན་ཞིག་ལ་རེ་བ་གནང་གི་ཡོད་པ་སོགས་གསུངས་འདུག་ལ་དེ་བཞིན་ཁོང་གིས་དེ་སྔ་ནིའུ་ཡོག་དུས་བབ་ལ་ང་རང་བཙོན་དུ་ཚུད་ཀྱང་རུང་ངས་ནམ་ཡང་དམངས་གཙོ་དང་འདྲ་མཉམ་གྱི་ཐོབ་ཐང་ཆེད་འཐབ་རྩོད་གནང་རྒྱུ་ཡིན་ཞེས་གསུངས་ཡོད་པ་རེད། དེ་བཞིན་ཉེ་ཆར་གྱི་ཕྱི་ཟླ་བཅུ་བའི་ཚེས་བདུན་ཉིན་བོད་མིའི་བླ་ན་མེད་པའི་དབུ་ཁྲིད་དང་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོར་ནོ་སྦེལ་ཞི་བདེའི་གཟེངས་རྟགས་བཞེས་མྱོང་མཁན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། ལྕམ་ནར་སྒེ་སི་མོ་ཧན་མེ་ཏི་ལགས་སུ་འཚམས་འཕྲིན་ཞིག་གནང་བའི་ནང་དེང་སྐབས་དམངས་གཙོ་དང་ཕྱི་གསལ་ནང་གསལ་འགྲོ་བ་མིའི་ཐོབ་ཐང་ལ་བརྩི་མཐོང་འདྲ་མཉམ་ལྟ་བུའི་འཇིག་རྟེན་སྤྱི་ཡོངས་ཀྱི་རིན་ཐང་རྣམས་ལ་ཕྱོགས་ཀུན་ཏུ་ངོས་འཛིན་བྱེད་མཁན་ཇེ་མང་དུ་འགྲོ་བཞིན་ཡོད་ཅིང་དེ་ཡིས་ང་ཚོ་ཚང་མར་ཕན་ཐོགས་ངེས་རེད་ངོས་ཀྱིས་སྐུ་ཉིད་ཀྱི་ཕྱག་སྦྲེལ་ལྕམ་སྐུ་ཤི་རིན་ཨེ་བ་དི་ལགས་ཐེ་བའི་དེ་སྔ་ནོ་སྦེལ་གཟེངས་རྟགས་བཞེས་མཁན་ལྷན་དུ་གྲོས་མོལ་བྱ་རྒྱུ་བྱུང། ཁོང་ཚོས་སྤྱི་ཚོགས་ནང་བུད་མེད་ལ་དབྱེ་འབྱེད་མེད་པ་བཟོས་ཏེ་ཞི་བའི་ལམ་ནས་སྤྱི་ཚོགས་ཡར་རྒྱས་གཏོང་རྒྱུའི་འབད་བརྩོན་གནང་བཞིན་པར་བསྔགས་བརྗོད་ཞུ། ནོ་སྦེལ་ཞི་བདེའི་གཟེངས་རྟགས་འདི་ཡང་ང་ཚོ་སྐྱེས་པ་ནས་བཟུང་ང་ཚོའི་འཚོ་བའི་ནང་དུ་བུད་མེད་ཇི་ལྟར་གལ་གནད་ཆེན་པོ་ཡིན་པ་ངོས་འཛིན་ཆེད་བསྩལ་བ་ཡིན་པར་ཡིད་ཆེས་བྱེད་ཀྱི་ཡོད། འཛམ་བུ་གླིང་གི་ནང་དུ་ཞི་བ་དང་གྲོས་མོལ་འཚེ་བ་མེད་པའི་ལམ་ནས་དཀའ་རྙོག་ཞི་འགྲིག་ཡོང་བར། དྭངས་བཞིན་བྱེད་མཁན་མང་དུ་འགྲོ་བཞིན་འདུག་དེ་ལྟ་བུའི་འགྱུར་བའི་ལྟེ་གཞི་ནི་བྱམས་པ་དང་སྙིང་རྗེ་འགྲོ་བ་མིའི་འགན་ཁུར་ཡིན། དམིགས་ཡུལ་འདི་ཉིད་འགྲོ་བ་མི་གཅིག་གྱུར་གྱི་འདུ་ཤེས་ལ་གཞི་བཞག་པའི་ཤེས་ཡོན་ལ་བརྟེན་ནས་བསྒྲུབ་ཐུབ་པའི་ཡིད་ཆེས་ཡོད། རྒྱུ་མཚན་གང་ལ་ཞེ་ན། ང་ཚོ་ཚང་མས་ཕན་ཚུན་གཅིག་ལ་གཅིག་བརྟེན་གྱི་ཚུལ་དུ་གནས་ཡོད་པའི་གནད་དོན་འདི་ནི་ང་ཚོ་ཚང་མའི་བདེ་སྡུག་དང་འབྲེལ་བ་ཡོད་ཅེས་གསུངས་ཡོད་པ་རེད། དེ་བཞིན་ཨི་རན་གྱི་ཁྲིམས་རྩོད་པ་དང་འགྲོ་བ་མིའི་ཐོབ་ཐང་དོན་གཉེར་བ་ལྕམ་ཤི་རིན། ཨ་བ་ཌི་ལགས་ནི་དེ་སྔ་ཕྱི་ལོ་ཉིས་སྟོང་གསུམ་ལོར་ནོ་སྦེལ་ཞི་བདེའི་གཟེངས་རྟགས་ཐོབ་མཁན་ཨི་རན་གྱི་མི་སེར་ཨང་དང་པོ་དེ་དང་ཨི་སི་ལམ་ཁ་ཆེ་རྒྱལ་ཁབ་ནང་གཟེངས་རྟགས་འདི་ཐོབ་མཁན་བུད་མེད་ཐོག་མ་དེ་ཡང་ཡིན་པ་རེད། ལྕམ་ཤི་རིན་ཨ་བ་ཌི་ལགས་ནས་གསུངས་རྒྱུར། འདི་ནི་བུད་མེད་རྣམས་ཀྱིས་ཐོབ་ཐང་འདྲ་མཉམ་བརྩོན་ལེན་ཐད་ལ་རྒྱབ་སྐྱོར་དང། ཨི་རན་སྤྱི་ཚོགས་དེ་དམངས་གཙོའི་ལམ་ཁར་གོམ་ཁ་སྤོ་བར་རམ་འདེགས་གནང་བ་ཡིན་པ་མ་ཟད། འདི་ནི་ཨི་རན་གྱི་བུད་མེད་ཡོངས་དང་ལྕམ་མ་ཧཱ་མཱ་ཏི་ལ་རྟེན་འབྲེལ་ཞུ་བ་ཡིན་ལ། གཟེངས་རྟགས་འདི་ནི་ལྕམ་མ་ཧཱ་མཱ་ཏི་ལགས་སུ་སྤྲོད་འོས་པ་ཞིག་དང་ཁོང་གིས་འགྲོ་བ་མིའི་ཐོབ་ཐང་གི་ལས་དོན་སྤེལ་བར་རྐྱེན་བྱས་ནས་ད་ལྟ་བཙོན་དུ་ལོ་མང་པོ་མི་སྐྱེལ་རང་སྐྱེལ་ཆགས་ཡོད་པ་རེད་ཅེས་གསུངས་ནས། ཨི་རན་གྱི་གཞུང་འབྲེལ་མིན་པའི་ཚོགས་པ་གཅིག་གི་མི་སྣ་གཉིས་ལ་ནོ་སྦེལ་ཞི་བདེའི་གཟེངས་རྟགས་འདི་ཐོབ་པ་ནི་ཧ་ཅང་སྤོབས་པ་སྐྱེ་བ་ཞིག་ཡིན་པ་གསུངས་ནས

ཁོ་ཟི་ཝིན་རྒྱལ་སྤྱིའི་གཙུག་ལག་སློབ་ཆེན་གྱི་དངོས་ཁམས་རིག་པའི་སྡེ་ཚན་ནས་སློབ་མཐར་ཕྱིན་ནས་ཆེད་ལས་བཟོ་བཀོད་པ་ཞིག་ཏུ་གྱུར་པ་དང་སློབ་ཆེན་དུས་སུ་ཚགས་པར་སོགས་སུ་བུད་མེད་ཀྱི་ཁེ་དབང་བརྩོན་ལེན་ཐད་ལ་རྒྱབ་སྐྱོར་གྱི་རྩོམ་ཡིག་མང་པོ་སྤེལ་བ་མ་ཟད་བུད་མེད་ཀྱི་ཐོབ་ཐང་བརྩོན་ལེན་གྱི་ལས་དོན་ནང་ཞུགས་ཤིང་ཕྱི་ལོ་ཉིས་སྟོང་གསུམ་ལོར་ལྕམ་ཤི་རིན་ཨ་བ་ཌི་གིས་གསར་འཛུགས་གནང་བའི་འགྲོ་བ་མིའི་ཐོབ་ཐང་ལྟེ་གནས་ཁང་གི་ནང་ཞུགས་ནས་རྗེས་སུ་ལྟེ་གནས་ཁང་དེའི་འགན་འཛིན་གཞོན་པ་ཆགས་ཡོད་པ་རེད། ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་དགུ་ལོར་ཁོང་དང་ཨི་རན་གྱི་བཅོས་བསྒྱུར་ཕྱོགས་གཏོགས་ཀྱི་གསར་འགོད་པ་ཐཱ་ཇི་ར་ཧ་མཱ་ནི་ལགས་དང་གཉེན་སྒྲིག་བྱས་ཤིང་མ་འགྱངས་བར་ཨི་རན་གཞུང་ལ་སྐྱོན་བརྗོད་བྱས་པར་བརྟེན་ཐེངས་དང་པོར་འཛིན་བཟུང་གིས་ནཱར་གྷེ་སི་ལ་ལོ་གཅིག་གི་བཙོན་འཇུག་དང་བཟའ་ཟླ་ཐཱ་ཇི་ལ་ལོ་བཅུ་བཞི་གི་བཙོན་འཇུག་བྱས་ནས